བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་རྒྱར་གནས་ཚུལ་སྤེལ་དོན་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡུ་རོབ་ཀྱི་རྒྱལ་ཁབ་ཁག་ཅིག་ལ་གཞུང་འབྲེལ་སྐོར་སྐྱོད་གནང་བཞིན་པ་ནས་སྤྱི་ཟླ་ལྔ་པའི་ཚེས་ཤར་ལ་ཌེན་མརཀ་ལ་ཕེབས་འདུག་གནམ་ཐང་ལ་ཌེན་མརཀ་བོད་རིགས་ཚོགས་པའི་ཚོགས་གཙོ་བསྟན་པ་འགྱུར་མེད་ལགས་དང་ཌེན་མརཀ་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Grethe Sorvig གཙོས་པའི་བོད་མི་དང་རྒྱབ་སྐྱོར་བ་རྣམས་ཀྱིས་ཕེབས་བསུ་ཞུས་འདུག་གཞོན་སྐྱེས་ཚོ་ལ་ཟུར་དུ་མཇལ་འཕྲད་བཀའ་མོལ་དང་བོད་པའི་སྤྱི་ཚོགས་ཁྱོན་ཡོངས་ལ་སྲིད་སྐྱོང་མཆོག་གིས་བཀའ་སློབ་གནང་ཡོད་པ་དང་ཌེ་ནིཤ་མི་མང་ཚོགས་པའི་གྲོས་ཚོགས་འཐུས་མི Morten Messerschmidt དང་མཇལ་འཕྲད་གནང་པའི་སྐབས་ལ་དབྱིན་ཡུལ་གྱི་སྐུ་ངོ་དོན་གཅོད་བསོད་ནམས Frasi ལགས་ལྷན་བཅར་གནང་ཡོད་པ་དང་མུ་མཐུད་དུ་གྲོས་ཚོགས་འཐུས་མི་དང་གཞུང་གི་མཐོ་རིམ་ལས་བྱེད། སྲིད་བྱུས་ཉམས་ཞིབ་པ་དང་ཐུག་པའི་སྐབས་ལ། སྲིད་སྐྱོང་མཆོག་གིས། འདས་པའི་བོད་རང་བཙན་རྒྱལ་ཁབ་ཀྱི་གནས་བབ་དེ་ཕྱོགས་གཅིག་དང་ད་ལྟ་དབུ་མའི་ལམ་སྲིད་བྱུས་བཟུང་གི་ཡོད་པ་དེ་བཟུང་སྟེ་བོད་དོན་རྒྱབ་སྐྱོར་ཚད་མཐོ་རུ་གཏོང་ཐབས་གནང་གི་ཡོད་ཅེས་མི་མང་གི་བཀའ་སློབ་ཐོག་ལ་གསུངས་འདུག། ལོ་འདིར་རྒྱ་ནག་གཞུང་གིས་ཡོངས་གྲགས་མེད་པའི་སྒོ་ནས་ཟི་ཁྲོན་ཁོངས་སུ་བཅུག་པ་རྔ་པ་དང་ཆང་རིགས་རང་སྐྱོང་ཁུལ་དུ་བོད་སྐད་བོད་ཡིག་ཐོག་ནས་དམའ་རིམ་དང་འབྲིང་རིམ་སློབ་གྲྭར་སློབ་ཁྲིད་བྱེད་རྒྱུའི་ཚབ་ཏུ་རྒྱ་སྐད་རྒྱ་ཡིག་ཡང་ན་ཤེས་ཡོན་ལམ་ལུགས་མ་དཔེ་གཉིས་པ་ལམ་ནས་སློབ་ཁྲིད་བྱེད་འགོ་བཙུགས་ཡོད་པའི་སྐོར་རྒྱ་གར་རྡ་རམ་ས་ལར་རྟེན་གཞི་བྱས་པ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལྟེ་གནས་ཁང་གིས་གནས་ཚུལ་སྤེལ་འདུག་རྔ་པའི་དགེ་རྒན་ཞིག་གིས་ལྟེ་གནས་ཁང་ལ། ཤེས་ཡོན་ལམ་ལུགས་མ་དཔེ་གཉིས་པ་ནི་བོད་སྐད་ཡིག་དང་རིག་གཞུང་རྩ་མེད་གཏོང་རྒྱུའི་ཐབས་ལམ་ཞིག་རེད། སྲིད་ཇུས་ལག་བསྟར་བྱེད་པ་འདི་ལ་ཁྲིམས་དང་ཚན་རིག་གི་རྒྱུ་མཚན་ནམ་གཞི་བཟུང་ས་མེད་རེད་ཅེས་ལྟེ་གནས་ཁང་ལ་གསུངས་འདུག་བོད་པའི་མཁས་དབང་དང་སློབ་གསོ་བ་སོགས་མང་པོས་བོད་ཕྲུག་རྣམས་ལ་རྒྱ་སྐད་གཙོ་བོ་བྱས་པའི་སློབ་ཁྲིད་བྱེད་རྒྱུར་སྐྱོན་བརྗོད་བྱེད་ཀྱི་ཡོད་པ་དང་བོད་མིའི་ནང་ནས་སྐད་ཡིག་སྲུང་སྐྱོབ་ཆེད་དུ་སྲོག་བཏང་མཁན་ཡང་བྱུང་ཡོད་པ་རེད། རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཇཱའི་ཤང་ཀར་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་གཉིས་ཀྱིས་མཇལ་འཕྲད་གནང་བའི་སྐབས་སུ་ས་མཚམས་བརྒྱུད་ལ་ཞི་བདེ་བརྟན་ལྷིང་ཡོང་ཐབས་སྐོར་གྲོས་མོལ་གཙོ་བོ་གནང་ནས་གཟའ་ཕུར་བུར་གྲོས་མོལ་ཚོགས་ཚར་བ་རེད་འདུག་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་དང་ཧྲང་ཧའེ་མཉམ་ལས་ཚོགས་པའི་ཚོགས་འདུ་རྒྱ་གར་དུ་འཚོགས་པའི་ཟུར་དུ་རྒྱ་གར་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་རྣམ་པ་མཇལ་འཕྲད་གནང་པའི་སྐབས་ལ། བདུན་ཕྲག་སྔོན་མར་རྒྱ་གར་རྒྱ་ནག་གི་རྒྱལ་སྲུང་བློན་ཆེན་རྣམ་པ་མཇལ་འཕྲད་གནང་པའི་སྐབས་དང་འདྲ་བར། རྒྱ་གར་དང་བོད་དབར་གྱི་ས་མཚམས་བརྒྱུད་ལ་ས་མཚམས་གསལ་བོ་མེད་པའི་རྐྱེན་གྱིས་ཨེ་ཤི་ཡའི་རྒྱལ་ཁབ་ཆེན་པོ་རྒྱ་ནག་དང་རྒྱ་གར་གཉིས་ཀྱི་དཔོན་པོ་རིམ་པ་མཐོ་ཤོས་ཐུག་པའི་སྐབས་ལ་གྲོས་མོལ་གནང་ཡོད་པ་ལས་གྲུབ་འབྲས་གསལ་བོ་སོན་ཡོད་པའི་གནས་ཚུལ་ཐོན་མེད་པ་རེད། ཨ་ཧྥེ་རི་ཁའི་སུ་ཌན་གྱི་རྒྱལ་ས་ཁར་ཏུམ་དུ་གཞུང་གི་དམག་མི་དང་གཞུང་གི་དྲག་ཆས་ཉེན་རྟོག་སྡེ་ཚན་དབར་འཐབ་འཛིང་བྱས་ཡོད་པ་དང་རྒྱལ་སའི་མཁའ་དབྱིངས་ལ་དུ་བ་ནག་པོ་འཕྱུར་བ་མཐོང་རྒྱུ་ཡོད་པ་རེད། སྤྱི་ཟླ་བཞི་པའི་ཚེས་བཅོ་ལྔ་ནས་བཟུང་ཕྱོགས་གཉིས་དབར་སྲིད་དབང་འཐབ་རྩོད་ལ་ཐུག་ནས་འཐབ་འཛིང་ལངས་ནས་མི་ལྔ་བརྒྱ་ལྷག་གི་སྲོག་ཤོར་བ་དང་མི་ལྔ་སྟོང་ཙམ་ལ་རྨས་སྐྱོན་ཕོག་ཡོད་འདུག།